ཉི་མ་ཉི་མ་དགུ་དུས་སྤང་ལྗོངས་སྐྱིད་པོ་གཅིག་ཡོད་རེད། སྤང་ལྗོངས་དེའི་ཟུར་གཅིག་ལི་ཡ་རྩིག་པ་རྙིང་པོ་གཅིག་ཡོད་རེད། རྩིག་པ་དེའི་གསེང་ལི་ཡ་ཨབ་ར་བཞི་འཚོ་གནས་བྱེད་བྱས་བསྡད་ཡོད་རེད། དགུན་ཁ་སླེབས་འགྲོ་བྱེད་དུས་ཨབ་ར་དེ་གའི་བྲེལ་བ་ཚུབ་ཚུབ་བྱས་ཨ་ཤོམ་དང་འབྲུ་རིགས་བསགས་བྱས་དགུན་ཁའི་བཟའ་ཡག་ལི་ཡ་གྲ་སྒྲིག་བྱེད་དགོས་ཡོད་རེད། ཡིན་ནའི་ལས་ཨ་ཕོ་ལས་ཀ་ཅི་བྱེད་གི་ཡོད་མ་རེད།

འབྲུ་རིགས་གསར་རྒྱོག་དེ་འདྲའི་མང་པོ་ཞེ་དྲག་ཟ་ཡ་ཡོད་རེད། མདོར་ཁོང་ཚོ་ཡ་ཝ་མོ་དང་ཞི་མིའི་སྒྲུང་བཤད་ཡ་ཡོད་རེད། ཁོང་ཚོ་དགེ་ཧ་ཧུ་རྩིག་པའི་གསེང་ནི་ཡ་སྒྲུང་བཤད་བྱས་བསྡད་རེད། དེ་ནས་ག་ལི་ག་ལི་བྱས་ཟ་ཡ་དེ་གའི་ལས་རྫོགས་སྒྲུང་བཤད་ཚར་རེད། རྩིག་པའི་གསེང་ནི་ཡ་གྲང་མོ་ཞེ་དྲག་ཡོད་རེད།

གཤམ་ལི་ཡ་ངའི་ཚིག་སྙན་པོ་འདི་གའི་བཤད་རན་འདུག་ཟེར་ལབ་བྱས། ཁ་བའི་མེ་ཏོག་སུ་ཡིས་བཀྲམ། གྲང་ངད་འཁྱག་རོམ་སུ་ཡིས་བཞུར། སུ་ཡིས་གནམ་གཤིས་སྐྱོ་པོ་བཟོས། སུ་ཡིས་གནམ་གཤིས་ཡག་པོ་བཟོས། དབྱར་ཟླ་དྲུག་པར་སུ་ཡིས་རྩྭ་ཆུང་འདེབས། ཉི་འོད་སུ་ཡིས་བཀག། ཟླ་འོད་སུ་ཡིས་འཚེར། དེ་དག་གནམ་སྟེང་གི་ཨབ་ར་བཞི་ཡིས་བཟོས། ཨབ་ར་ཆུང་ཆུང་བཞི་ནི་ཁྱེད་དང་ང་བཞིན། དཔྱིད་ཀྱི་ཨབ་རས་སྦྲང་ཆར་ཚུར་ལ་བསུས། དབྱར་གྱི་ཨབ་རས་མེ་ཏོག་ས་གཞིར་བཀྲམ། སྟོན་གྱི་ཨབ་རས་གྲོ་དང་སྟར་ཀ་སྦྱིན། དགུན་གྱི་ཨབ་རས་རྐང་ཆུང་ལྷག་པར་འཁྱག། ང་ཚོ་འདི་འདྲའི་སྐྱིད་པ་ལ། ལོ་གཅིག་ལ་ཡང་དབྱར་དགུན་སྟོན་དཔྱིད།